ཡང་བོད་རང་བཙན་སློབ་ཕྲུག་ཚོགས་པ། རྒྱ་གར་ནང་གི་འགན་འཛིན་བསྟན་འཛིན་པ་སངས་ལགས་ནས་ཀྱང་བོད་མི་ཚོས་ཆུ་མཛོད་མཚམས་འཇོག་ཡོང་བ་ལ་ཞི་བའི་སྒོ་ནས་འབོད་སྐུལ་གནང་ཡོད་ནའང་རྒྱ་ནག་གཞུང་གིས་དེ་ལ་ཉན་འཇོག་མི་བྱེད་པ་དེར་ང་ཚོ་ངོ་རྒོལ་བྱེད་རྒྱུ་གལ་ཆེན་ཡིན་པ་ནི་བོད་མི་གནས་སྤོ་གི་གནས་ཚུལ་བོད་ཀྱི་ས་གནས་གང་ས་ལ་འབྱུང་གི་ཡོད་པས་བོད་ཀྱི་ཁོར་ཡུག་དང་བོད་མི་ལ་གནོད་འཚེ་ཚབས་ཆེ་ཕོག་གི་ཡོད་ཅིང་འཛམ་གླིང་གི་གཞུང་མང་ཚང་མས་གནད་དོན་དེ་ལ་དོ་སྣང་བྱེད་རྒྱུ་གལ་ཆེན་དུ་མཐོང་བ་འགྲེལ་བརྗོད་གནང་འདུག། ས་ཡུལ་ཁག་ས་ཆ་ག་བ་ག་ས་ལ་དེ་འདྲའི་མང་པོ་ཞིག་བྱུང་བསྡད་ཡོད་རེད། ཨ་དེ་འདྲའི་ཞིག་སྒང་ལ། དེའི་སྒང་ལ་ཅིག་ལྟ་དུས་ཁོར་ཡུག་སྒང་ལ་ང་ཚོ་རྣམ་པ་ཅིག་ལྟ་བ་ན་བོད་ཀྱི་རྒྱུག་ཆུ་དེ་ཚོ་ཚང་མ། བོད་པ་གཅིག་པུ་མ་ཡིན་པར་ད་ལྟ་ཨེ་ཤ་ཡ་ཁག་གི་མི་དུང་ཕྱུར་གཅིག་དང་ཕྱེད་ཀ་ཙམ་ལ་ང་ཚོ་བརྟེན་ནས་བསྡད་ཡོད་ད་བྱས་ཙང་བོད་ཀྱི་ཁོར་ཡུག་ལ་ཅིག་གནོད་སྐྱེལ་གྱི་ཡོད་ན་དེ་ང་ཚོ་བོད་པ་དང་བོད་མི་གཅིག་པུ་མ་ཡིན་པར། ཨེ་ཤ་ཡ་ང་ཚོ་གི་ད་འཛམ་གླིང་ཕྱོགས་ཡོངས་ཅིག་ལ་དེ་གི་ཏན་ཏན་གནོད་སྐྱེལ་གྱི་ཡོད་ཙང་བྱས་ཙང་ང་ཚོ་འཛམ་གླིང་མི་མང་ཚང་མ་དང་གཞུང་དང་ཚང་མ་གི་དེའི་གནད་དོན་སྒང་ལ་གང་ཐུབ་ཐུབ་ཅིག་མང་ག་ལེར་མང་པོ་ཅིག་སྐད་ཆ་བཤད་ཐུབ་པ་དང་དེའི་ག་ལ་ནི་ཅིག་འབོད་སྒྲ་ཞི་ཐུབ་ཡ་དེ་ང་ཚོ་གལ་ཆེན་པོ་ཞིག་མཐོང་གི་འདུག་ལ་ནི་ཞུ། ཡུ་རོབ་བྷེ་རི་ཇེ་ནི་ཐུན་ཚུགས་ཁེ་སུའེ་སི་ཀྲུང་ཆེ་ཛུ་རིག་ཏུ་ཡོད་པ་རྒྱ་ནག་གཞུང་ཚགས་ཡིན་ལང་ལིའི་ཁུང་ཏན་དུ་བེ་ཤ་ཚུགས་སྡེ་དགེ་རྒན་པ་དང་བེ་མུ་ག་གྲོང་ཚོ་སྤྱི་གྲངས་འགའ་ཤས་ཤིག་བཙན་ཤེད་ཀྱིས་གནས་ནི་གཞན་དུ་གནས་སྤོ་ཚ་དགོས་པ་ག་ཀ་ཆ་སྟོང་གི་ཚ་ཐག་ལ་ངོ་རྒོལ་གྱི་རྔམ་སྟེ་མཚན་ཆའི་ཕྲ་སྟེང་གི་ཐུགས་ནི་ལིང་གི་པའི་ནང་དུ།

བྱེད་ཀྱི་བ་ཧ་གོ་གི་ཨ་ནི་འདི། བོད་པ་བོད་བུ་ལ Campaign རྒྱབ་མཁན་དེ་ཚོ་ལ་ཡིན་གཅིག་མིན་གཅིག་རྒྱབ་སྐྱོར་ཡོད། ལབ་མཁན་ཁྲོད་སུ་ཨ་ནི་ང་ཚོ International Community སུ་སུ་ཡིན་ན་ཡི་ཨ་ནི་ང་ཚོ་ཕྱི་རིགས་ཀྱི་ཁོང་ཚོ་ལ་རྒྱ་མི་ཁོང་ཚོ་ལ་ལ་ཡིན་ན་ཡི་རེད། ང་ཚོ་ཧུར་ཐག་བར་ཐག་བྱེད་ཀྱི་ཡོད་ཁོང་ཚོ་ཡི་ཁྱེད་ཚོའི Safety Ensure བྱེད་ཀྱི་བ་ཨ་འདི་སྒང་ལ།

ཆེ་ཕྱོགས་ལུགས་ཁོངས་ཟུར་ཁྲལ་འཚར་གཅིག་གི་ཆེད་དུ་ས་གནས་དམངས་ཚོགས་ནང་གནས་སྤོ་འཚར་འགོག་པར་དཀའ་ཆག་གཏོང་བ་དེས་ཉེ་ཆར་སྤྱི་ཟླ་གཉིས་པ་ག་ཚེས་བཅུ་བཞི་ཉིན་ཉུང་མཐར་ས་གནས་བོད་མི་སུམ་བརྒྱ་སྡེ་དགེ་ས་གནས་ཞང་ལས་ཁུངས་ཀྱི་མདའ་ཡི་མདུན་གཙང་བརྩིས་ཏེ་ཇག་ནག་ཞང་གི་སྐད་ཆ་ལ་ངོ་རྒོལ་བྱེད་བཞིན་ཕེབས་མཚོ་ཞི་བའི་ངོ་རྒོལ་བྱེད་པའི་རྙིང་པ་ནང

གསོ་བ་རིག་པའི་གི་སྒོ་ནས་ས་གནས་ཀྱི་མི་མང་ལ་ཡ་སྤྱི་ཚོགས་ཀྱི་འཕྲོད་བསྟེན་ཞབས་ཞུ་སྒྲུབ་ཡས་དང། ཨ་ནི་ད་ག་ནང་བཞིན་ས་གནས་ས་ཐོག་ལ་མིན་པའི་གི་ད་ཅིག་ནི་གསོ་རིག་གི་སྐོར་སྐྱོད་རེད་པ་ལགས་ཨ་རིའི་གི་མངའ་སྡེ་གཞན་ལ་ཡ་ད་ཅིག་ས་གནས་མི་མང་ཚོ་ལ་ཡ་སྤྱི་ཚོགས་ཀྱི་འཕྲོད་བསྟེན་ཞབས་ཞུ་འདུག་སེ་སྒྲུབ་ཡས་ཆེད་དུ་གསོ་རིག་སྐོར་སྐྱོད་ཀྱི་འདུག་སེ་ཞུས་བསྡད་གི་ཡོད་རྩ་བའི་ཆ་ནས་ད་འདི་ཚོགས་པ་འདི་ལ་ཡ་ད་ལས་འཆར་དུ་མ་སོང་ན་ཁག་མི་འདྲ་བ་ཁ་ཤས་ཤིག་ཡོད་རེད་ལ་ད་ལས་འཆར་གཙོ་བོ་འདི་ནི་འཕྲོད་བསྟེན་བྱས་དེ་ནས།

ད་དུང་ཕྱིར་བསྒྲགས་བྱས་པའི་གནས་ཚུལ་འདིའི་ཁོངས་སུ་རྒྱ་ནག་གཞུང་གི་ལས་བྱེད་ཀྱིས་རྒྱ་ནག་གི་ཕྱི་ལོགས་སུ་སྤྱི་ཚོགས་དྲ་ལམ་བེད་སྤྱོད་བྱེད་མཁན་ཚོ་ངོས་འཛིན་བྱེད་ཐབས་དང་དྲ་རྒྱ་ལ་གཏོར་བཤིག་གཏོང་བ་མཱི་སི་ཀ་ནི་བཙན་འཛུལ་བྱེད་ཐབས་བཅས་ཚུད་ཡོད་འདུག་དེ་བཞིན་ཕྱིར་གྱར་གྱི་ཡིག་ཆ་དེ་ཚོ་གི་ཐོག་ནས། བདེ་སྲུང་གི་གནས་ཚུལ་མཁོ་སྤྲོད་བྱེད་མཁན་ཨའེ་སུན་ཞེས་པ་གི་ཁེ་ལས་ཀྱིས་རྒྱ་ནག་གི་མི་མང་བདེ་སྲུང་ལྷན་ཁང་དང་གཞུང་འབྲེལ་གྱི་ལས་ཁུངས་གཞན་ཁག་ལ་འབྲེལ་བ་ཡོད་པ་མ་ཟད།

འགྲན་བསྡུར་ཐབས་བྱུས་ཚོགས་ཆུང་གི་ཚོགས་གཙོ་སྐུ་ཞབས Mike Gallagher གྱིས་རེས་གཟའ་ཕུར་བུ་ཉིན་ཐའེ་ཝན་གྱི་རྒྱལ་ས་ཐའེ་པེ་རུ་འབྱུང་རྒྱུའི་ཨ་མི་རི་ཀ་འོས་བསྡུ་ནང་སུ་ལ་རྒྱལ་ཁ་ཐོབ་པ་ཡིན་ཡང་རྒྱ་ནག་གིས་རང་གི་བདག་དབང་དུ་བརྩིས་པའི་ཐའེ་ཝན་ལ་སྔར་བཞིན་རྒྱབ་སྐྱོར་མུ་མཐུད་གནང་རྒྱུ་ཡིན་པ་ཁས་ལེན་བྱས་འདུག་རྒྱ་ནག་ལ་ཁ་གཏད་གཅོག་རྒྱུ་གི་ལངས་ཕྱོགས་བརྟན་པོ་བཟུང་མཁན་སྐུ་ཞབས Mike Gallagher གྱི་སྣེ་ཁྲིད་འོག་གྲོས་ཚོགས་འཐུས་མི་གཞན་ལས་གྲུབ་པའི་འཐུས་ཚབ་ཚོགས་ཆུང་ཞིག་སྤྱི་ཚེས་ཉེར་གཅིག་ཉིན་ནས་རེས་གཟའ་སྤེན་པ་ཉིན་བར་དུ་ཐའེ་ཝན་ལ་འཚམས་གཟིགས་དུ་ཕེབས་ཡོད་ཅིང། གཟའ་སྤེན་པར་ཚུར་ལོག་གནང་རྒྱུ་ཡིན་པ་རེད་འདུག་བརྒྱུད་ལམ་ཁག་གི་གནས་ཚུལ་ནང་གསལ་ལྟར་ན་སྐུ་ཞབས Mike Gallagher གྱིས་རྒྱ་ནག་གིས་གནོན་ཤུགས་ཇི་ཙམ་སྤྲད་མིན་ལ་མ་ལྟོས་པར་ཨ་རིས་ཐའེ་ཝན་ལ་གཡོ་བ་མེད་པའི་རྒྱབ་སྐྱོར་བྱེད་རྒྱུ་ཡིན་པ་ནན་བཤད་བྱས་པ་རེད། ཁོང་གིས་ཨ་རིའི་གྲོས་ཚོགས་ཀྱི་སྐུ་ཚབ་ཚོགས་པ་འདི་ཚོགས་གཉིས་ཀྱི་རང་བཞིན་ལྡན་པའི་འཚམས་གཟིགས་ཤིག་རེད་ཅེས་དང། སུང་ཝུན་རྒྱལ་མཚན་ལང་ལུང་གི་མགྲིན་ཚབ་ཁྲིད་ནས་ཐའེ་ཝན་གྱི་རོང་བོ་སུན་ཅོ་གྱི་སྣེ་ཁྲིད་བྱས་པ་ལ་ངོ་རྒྱལ་ཕྱིན་འདུག་ཅོ་ནོ་ཅང་གིས་ཨ་རི་དང་ཐའེ་ཝན་བར་གཞུང་འབྲེལ་འབྲེལ་ལམ་ཚད་ཀྱི་ལ་དགག་པ་བརྒྱབ་སྟེ་ཐའེ་ཝན་ཐིག་གི་རང་ཉིད་ཀྱི་བདག་དབང་དུ་བརྩི་གི་ཡོད་ཀྱང། ཐའེ་ཝན་གྱི་ཚིག་རྒྱག་ཀྱི་དཔོན་རིགས་བདེན་བཞི་ཚ་གཅིག་གི་ཐོག་དོན་ཡོད་པ་མ་ཟད་ཐའེ་ཝན་རང་ཉིད་ཀྱི་ལུས་རྟེན་ནང་རྒྱ་ནག་གིས་ཐེལ་གྱི་ཚད་མི་ཆུག་པ་བྱེད་མཁས་པ་རེད།

ཉེ་ལམ་སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་བལ་ཡུལ་དུ་དངོས་སུ་ཞབས་སོར་འཁོད་དེ་འདི་ཚེས་ཉི་ཤུ་རྩ་གཅིག་ཉིན་སྟེ་བོད་ཤིང་འབྲུག་ལོ་ཡི་ལོ་གསར་ཚེས་བཅུ་གཉིས་ཉིན་བལ་ཡུལ་ཀོ་པན་འོག་མིན་བྱང་ཆུབ་ཆོས་གླིང་དགོན་དུ་དབུ་འཛུགས་གནང་བའི་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་སྐབས་སོ་གཉིས་པའི་ཚོགས་མགོན་དུ་ཆིབས་བསྒྱུར་གྱིས་བལ་ཡུལ་དགེ་ལུགས་རྒྱུགས་སྤྲོད་ཆེན་མོའི་སློབ་གཉེར་མཐར་སོན་པ་རྣམས་ལ་ཕྱག་འཁྱེར་གནང་འདུག་ཅིང་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཚོགས་པའི་ཚོགས་གཙོ་ཨཱཅཱརྱ་བསྟན་འཛིན་ལགས་ཀྱིས་བལ་ཡུལ་ནས་ཞལ་པར་བརྒྱུད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལ་གསུངས་ན། ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་ད་ལན་བལ་ཡུལ་དུ་ཆིབས་བསྒྱུར་གནང་བ་ཐེངས་གཉིས་པ་དེ་ཡིན་པ་དང་བོད་ཟླ་དང་པོའི་ཚེས་ཉི་ཤུ་ཉིན་བལ་ཡུལ་ཁུལ་གྱི་དད་ལྡན་སེར་སྐྱ་མི་མང་ཡོངས་ལ་རྒྱལ་དབང་ཚེ་དཔག་མེད་ཀྱི་ཚེ་དབང་གནང་རྒྱུ་སོགས་ཆོས་ཕྱོགས་ཀྱི་མཛད་འཕྲིན་མང་དག་ཅིག་སྐྱོང་གཏན་འཁེལ་ཡོད་པ་འགྲེལ་བརྗོད་གནང་བྱུང། བཅོ་བརྒྱད་དང་བཅུ་དགུ་ཉིན་གཉིས་ཀྱི་རིང་ལ། སྐྱིད་གྲོང་བསམ་གཏན་གླིང་དགོན་དུ། རྒྱལ་སྲས་ལག་ལེན་སོ་བདུན་མའི། གསུང་ཆོས། གནང་ཡག་དང། བཀའ་ཆོས་དང་ཚེ་དབང་གྲུབ། ཚར་བའི་རྗེས་ལ། བལ་ཡུལ་རྒྱལ་སའི་ཁུལ་གྱི། ཉེ་འཁོར་དུ་ཡོད་པའི། དགོན་སྡེ་ཁག་ལ། ཆིབས་བསྒྱུར་གནང་ཡག་དང། གནས་གཟིགས། ཕེབས་ཡག་གི། མཛད་འཆར་འདྲ་ཅིག་ད། བང་བསྒྲིགས་བཞག་ཡོད། ཁ་སྔོན་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཡི་ཕྱི་ཟླ་གཉིས་པའི་ཚེས་བཅོ་བརྒྱད་ཉིན་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་བལ་ཡུལ་རྒྱལ་ས་ཀཏ་མན་གྲུ་ཡི་རྒྱལ་སྤྱིའི་གནམ་ཐང་དུ་ཞབས་སོར་འཁོད་པའི་སྐབས་བལ་ཡུལ་གཞུང་གི་དགོན་པ་ཡར་རྒྱས་ཚོགས་པའི་ཚོགས་གཙོ་དང་བལ་ཡུལ་དགེ་ལྡན་ལྷན་ཚོགས། སྐྱིད་གྲོང་བསམ་གཏན་གླིང། ཀོ་པན་འོག་མིན་བྱང་ཆུབ་ཆོས་གླིང་དགོན། དགའ་ལྡན་བྱམས་མགོན་གླིང། རོང་ཤར་ཆུ་དབར་དགའ་ལྡན་འགྲོ་ཕན་གླིང་སོགས་དགོན་པ་ཁག་དང་བལ་ཡུལ་ལྷ་ལྡན་སྨོན་ལམ་ཆེན་མོ་ཡི་ཚོགས་གཙོ་དང་ཚོགས་གཞོན་དེ་བཞིན་དགོན་པ་ཁག་གི་མཁན་རིན་པོ་ཆེ་དང་ཕྱག་མཛོད། དགེ་འདུན་པ་དང་སེར་སྐྱ་མི་མང་བཅས་ནས་ཕེབས་བསུའི་སྣེ་ལེན་ཞུས་འདུག་གཞི་རྩའི་ཆ་ནས་བལ་ཡུལ་ནང་དུ་རྒྱ་ནག་གཞུང་གི་གནོན་ཤུགས་ཆེན་པོ་ཡོད་པའི་ཁར། ཁུལ་དེར་བོད་ཀྱི་བླ་ཆེན་རྣམ་པ་ཚུད་པའི་བོད་མིའི་སྒྲིག་འཛུགས་ཀྱི་འགོ་ཁྲིད་དང་གནད་ཡོད་མི་སྣ་ཕེབས་རྒྱུར་བལ་ཡུལ་གཞུང་གིས་བཀག་འགོག་བྱེད་མུས་ཡིན་ཞིང་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཚོགས་པ་ཡི་ཚོགས་གཙོ་ཨཅཱརྱ་བསྟན་འཛིན་ལགས་ཀྱིས་བལ་ཡུལ་གཞུང་ལ་ཞུ་སྙན་རིམ་པར་ཕུལ་བའི་རྗེས་འབྲས་སུ་ད་ལན་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་ཁུལ་དེར་གདན་ཞུ་གནང་ཐུབ་པ་བྱུང་ཡོད་སྐོར་གསུངས་ཀྱི་འདུག། ད་ང་ཚོ་སྨོན་ལམ་ཚོགས་པའི་འགོ་ཁྲིད་ཚོགས་ཆུང་གི་ངོས་ནས་བལ་ཡུལ་གཞུང་ཐོག་ལ་སྙན་ཞུ་རིམ་པ་ཕུལ་བའི་རྗེས་ལ་གཞུང་གི་ངོས་ནས་ཆོག་མཆན། ཐོབ་པ་ཙམ་དུ་མ་ཟད་པའི་དམིགས་བསལ་གྱི་གདན་འདྲེན་ཞུ་ཡས་ཀྱི་ད་བྷི་ཨའི་པི་གི་གོ་སྒྲིག་ཏུ། གནང་ཐུབ་པའི་གདན་འདྲེན་བྱུང་སོང།
གཞན་ཡང་རྒྱ་གར་བྱང་ཕྱོགས་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བོད་ཟླ་དང་པོའི་ཚེས་བཅོ་ལྔ་ཆོ་འཕྲུལ་དུས་ཆེན་ཉིན་གྱི་སྔ་དྲོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྐྱེས་རབས་ཀྱི་ཆོས་འབྲེལ་བཀའ་དྲིན་སྩལ་རྒྱུ་ཡིན་འདུག།

ད་རེས་ཀོ་ལི་གལ་གཞིས་ཆགས་བཙུགས་ནས་ལོ་ངོ་ལྔ་བཅུ་འཁོར་བ་གི་རྗེས་དྲན་གྱི་ཆེད་ཕྱི་རྒྱལ་ས་ཕྱོགས་གང་ས་ལ་གནས་སྡོད་གནང་མཁན་ཀོ་ལི་གལ་གཞིས་ཟུར་བོད་མི་རྣམ་པས་དཔལ་འབྱོར་འདུ་འགོད་གནང་བ་བཅས་དང་ལྷག་པར་དུ་ནིའུ་ཡོག་དང་ནིའུ་ཇེར་སི་ཀོ་ལི་གལ་གཞིས་ཟུར་བོད་མི་རྣམ་པས་གཞིས་ཆགས་ཀྱི་བོད་མི་སྤྱི་སྒེར་གཉིས་ལ་དགོས་མཁོའི་རོགས་སྐྱོར་གང་ཐུབ་གནང་བཞིན་པའི་གནས་ཚུལ་ཡོད་པ་ལྟར། མཉམ་ཞུགས་གནང་མཁན་ཨ་རིའི་ཝེར་མོན་ཏི་ནང་གནས་སྡོད་གནང་མཁན། ཀོ་ལི་གལ་གཞིས་ཟུར་བ་བོད་མི་ཨ་ནག་ཚེ་བརྟན་ལགས་ལ

ལོ་དྲུག་གི་ནང་བོད་མི་ཁྱིམ་ཚང་ཉི་ཤུ་རྩ་བཞི་ལ་ཁང་པ་ཉམས་གསོ་གནང་ཡོད་སྐོར་ནིའུ་ཡོག་ནིའུ་ཇེར་སིའི་ཀོ་ལི་གལ་གཞིས་ཟུར་ཚོགས་པ་གི་སྐབས་གསུམ་པ་མི་མང་འབྲེལ་མཐུད་པ་བསྟན་འཛིན་བློ་བཟང་ལགས་ཀྱིས་གསུངས་འདུག། འདི་བར་དུ་ད་ཁང་པ་ཉི་ཤུ་རྩ་བཞི་ཅིག་ང་ཚོས་ཁང་པ་ཉམས་གསོ་བྱས་ཡོད་རེད། ཨ་ནི་དེ་ནས་ད་ད་ལོ་ལོ་གཉིས་ཀྱི་ནང་ལ་ང་ཚོ་ཁང་པ་བརྒྱད།

ཚོགས་མི་རེ་ལ་ཚོགས་དངུལ་ཨ་སྒོར་ཉི་ཤུ་རྩ་ལྔ་བསྡུ་རུབ་གནང་བ་དང་གཞན་ཡང་རྒྱན་ཤོག་དང་མཚན་ཚོགས་ལ་སོགས་པ་ཐོག་ནས་དཔལ་འབྱོར་འདུ་འགོད་ཀྱི་ལས་འགུལ་འདྲ་མིན་སྤེལ་བཞིན་པ་བརྗོད་པ་རེད། དཔལ་འབྱོར་འདུ་འགོད་དེ་བ་ག་ལ་ཡང་ང་ཚོ་སྤྱི་བཏང་མེམ་པར་ཤིབ་ཅིག་བསྡུས་གནང་གི་ཡོད་རེད་ང་ཚོ་སྒོར་མོ་ཉི་ཤུ་རྩ་ལྔ་རྩ་ལྔ་ལོ་ལ།

ཧ་རིང་གོ་ལི་ག་དྷི་སྡིངས་ལ་ཡིག་ཆ་དབུ་བརྙེས་ནས་དམུ་ལོ་ལྔ་ཅུ་འཁོར་བ་ཀ་འཛི་སྒོ་བརྙན་ཡིག་རན་ལ་འགྲོ་གསུམ་བྱས། རྒྱ་གར་དགོང་མོ་འབངས་ཁྲི་ཆིག་ལྷག་ཙམ་འགྲོ་བཞིན་སྲིད་པ་འཛི་སྒོ་དྷི་ག་གོ་རེ་ཚོ་ཆུང་ནས་ཕྱག་བཞི་བསྟན་པ་བཞི་བཟུང་སི་ཇཱ་ས་ཚུགས་གོང་ས་ལ་གནས་བརྟན་གནང་མཁན་དགེ་འདུན་ལ་བཞི་སུ་བ་ཕེབས་གནང་ནས་ནུས་པ་མཉམ་སྤུངས་ཀྱིས་དཔའ་འཇོག་སྡུག་སྐད་ཤའུ་ཆེ་གནང་ཐོག་ཡོད་པ་གསུངས་གནང། གོ་སྒྲིག་ཚོགས་ཆུང་གིས་འབུམ་དྲུག་ཅུ་ལྷག་གི་སྔོན་རྩིས་ད་ཚོད་དཔག་སྔོན་རྩིས་བསྡུ་བྱེད་བཏོན་བཞག་རེད་འདི་ལས་ལྷག་ཅིག་ང་ཚོ་ཕལ་ཆེར་ད་ལྡབ་ལོག་གསུམ་ད་ལབ་ན་འགྲིག་ས་རེད་གོ་འདི་འདྲའི་ཅིག་ང་ཚོ་དངུལ་རུག་རུག་ཅིག་འཕེལ་ཐུབ་སོང་བྱས་ནས་ང་ཚོའི་ད་དེ་ཉི་མ་ཞིག་གི་མཛད་སྒོ་དེ་ལ་ཨ་ནི་ཧ་ལས་པའི་གི་གྲ་སྒྲིག་ཡག་པ་རེད་སོང་སེམས་ཁྲལ་མེད་པ་རེད་སོང། འདི་གི་སྐོར་ཕྱི་ཚེས་བཅུ་བདུན་ཉིན་གཞིས་ཆགས་དབུ་བརྙེས་པའི་མཛད་སྒོ་ཐོག་ཀོ་ལི་གལ་ས་གནས་འགོ་འཛིན་དགེ་ལེགས་འབྱུང་གནས་ལགས་ཀྱིས་ཀོ་ལི་གལ་གཞིས་ཟུར་རྣམ་པས་གཞིས་ཆགས་སྤྱི་ཐོག་ལ་ཐུགས་འཁུར་བཞེས་ཚུལ་དེ་ནི་གཞན་དང་མི་འདྲ་བ་ཞིག་ཡིན་པ་མ་ཟད། ད་ལན་ཀོ་ལི་གལ་ལྔ་བཅུའི་རྗེས་དྲན་ཆེད་ཕྱི་རྒྱལ་རྒྱལ་ཁབ་ཁག་ནང་བཞུགས་པའི་གཞིས་ཟུར་རྣམ་པས་དཔལ་འབྱོར་འདུ་འགོད་གནང་བའི་དངུལ་གྱི་གྲངས་འབོར་དེ་ནི་ཧིན་སྒོར་འབུམ་བརྒྱ་དང་སུམ་ཅུ་སོ་གཉིས་ཙམ་ཟིན་ཡོད་པ་གསུངས་འདུག། ཨ་ནེ་དཔལ་འབྱོར་རྒྱབ་རྟེན་འདི་རྣམ་པ་ཚོ་གིས་བཞེས་རོགས་བྱེད་བྱེད་ཅེས་ཞུས་པ་བཞེས་སོང་བྱས་ནས་ད་ད་ལྟའི་ད་རིང་བར་དུ་ཕལ་ཆེར་ད་ད་ད་འབུམ། བརྒྱ་དང་སུམ་ཅུ་སོ་སུམ་ཅུ་སོ་གཉིས་ཟེར་བ་ཅིག་ད་ལྟ་དངུལ་རྐྱང་འདུག་ཟེར་ཆེད་ད་ལྔ་བཅུ་རྗེས་དྲན་གྱི་ཐོག་ལ་ཡང་དཔལ་འབྱོར་རྒྱབ་རྟེན་འདུག་སེ་ཅིག་མཁོ་སྒྲུབ་གནང་ཐུབ་པ་འདུག་བྱུང་སོང། ཡང་མཛད་སྒོའི་ཐོག་སྐུ་མགྲོན་གཙོ་བོ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་ཀོ་ལི་གྷལ་གཞིས་གསར་རྣམ་པས་གཞིས་ཆགས་སྤྱི་པ་དམངས་ཀྱི་བདེ་རྩར་སྨན་པའི་ལས་དོན་འདྲ་མིན་སྒྲུབ་བཞིན་པ་དེ་ནི་གཞན་བརྟེན་མི་དགོས་པར་རང་ཁ་རང་གསོ་གི་ཁ་ཕྱོགས་ཤིག་ལ་འགྲོ་བཞིན་པ་དེ་ལེགས་སོ་བསྔགས་བརྗོད་ཡོད་ཅེས་གསུངས་འདུག། ད་ལྟའི་ང་ཚོ་མ་འོངས་པར་རང་ཁ་རང་གསོ་བྱ་ཐུབ་ཡས་ཀྱི་ཁ་ཕྱོགས་འདྲ་བོ་དེ་འདི་རེད། བོད་པའི་གི། ཡང་མཛད་སྒོའི་ཐོག་ས་གནས་འགོ་འཛིན་དགེ་ལེགས་འབྱུང་གནས་ལགས་ཀྱིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་འཕྲིན་སྒྲོག་སྦྱང་གནང་བའི་ནང་གོང་ས་མཆོག་གིས